གངས་ལྗོངས་ཕྱི་ནང་གི་གསན་མཁན་ལྷན་རྒྱས་ཚོ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ཐམ་པ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་བོད་ཟླ་བརྒྱད་པའི་ཚེས་བཅོ་ལྔ་དང། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོ་ཟླ་དགུ་པའི་ཚེས་ཉེར་དགུ་རེས་གཟའ་པ་སངས་རེད། དེ་རིང་གི་ལས་རིམ་ཁག་ཕྲན་དག་ལ་རྒྱ་གཞུང

བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་འཚོགས་རྒྱུར་སྤྱི་འཐུས་ཉུང་མཐའི་གྲངས་ཚད་མ་ལོངས་བར་ཚོགས་འདུ་འཕར་འགྱངས་ཀྱི་ཐག་གཅོད་གནང་ཡོད་པ་རེད། དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཞིག་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིས་བཞུགས་སྒར་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་འཚོགས་པར་སྤྱི་འཐུས་ཉུང་མཐའ་གི་གྲངས་ཚད་མ་ལོངས་པར་ཚོགས་འདུ་ཕར་འགྱངས་ཀྱི་ཐག་གཅོད་གནང་ཡོད་པ། སྤྱི་ཟླ་དགུ་པ་གི་ཚེས་པ་ཉེར་བརྒྱད་ཀྱི་ཉིན་མ་ཚོགས་དྲུང་ལས་ཁུངས་ནས་སྤྱི་འཐུས་རྣམ་པར་བརྡ་ཁྱབ་སྤེལ་ཡོད་ཅིང། དེའི་ནང་བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་ཞེ་དགུ་པ་གི་ནང་གསེས་གཉིས་པར། སྤྱི་འཐུས་ཉུང་མཐའ་གི་གྲངས་ཚད་མ་ལོངས་བར་ཚོགས་འདུ་ཉིན་གྲངས་བདུན་ལྷག་ཕར་འགྱངས་བྱེད་དགོས་བྱུང་ན། ཚོགས་གཙོ་སྦྲེལ་པོ་གིས་ཚོགས་འདུ་ཕར་འགྱངས་གི་ཐག་གཅོད་བྱ་རྒྱུ་ཞེས་གསལ་བ་བཞིན། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་མུ་མཐུད་བསྐྱངས་རྒྱུར་སྤྱི་འཐུས་ཉུང་མཐའ་གི་གྲངས་ཚད་ལོངས་མིན་གྱི་དབང་གིས་རེ་ཞིག་ཚོགས་འདུ་ཕར་འགྱངས་བྱ་རྒྱུ་དང། ཚོགས་དུས་འདིའི་ལས་དོན་ལྷག་མ་རྣམས་མུ་མཐུད་བསྐྱངས་རྒྱུའི་དུས་ཚོད་གཏན་འཁེལ་བྱུང་མཚམས་འབྲེལ་ལམ་ཞུ་རྒྱུ་ལགས་ན། ཚོགས་མི་རྣམས་དུས་ཐོག་བཅར་གནང་དགོས་པ་ཕེབས་སོང་བར་དགོངས་མངགས་མཁྱེན་ཞེས་འཁོད་ཡོད་པ་རེད། སྐབས་བཅུ་བདུན་པ་གི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་གི་ལས་ཉིན་དང་པོ་སྤྱི་ཟླ་དགུ་པའི་ཚེས་པ་བཅུ་དགུའི་ཉིན། གྲོས་ཚོགས་སུ་ལས་རིམ་རྣམ་གཞག་ཞིག་དང་འབྲེལ་ཏེ་སྤྱི་འཐུས་ཟླ་བ་ཕུན་སྐྱིད་ལགས་ཀྱིས་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་སུ་རྒྱ་མིའི་སོ་ཉུལ་དང་འབྲེལ་ཚུལ་གི་སྐྱོན་འཛུགས་བྱས་པར་བརྟེན། སྤྱི་འཐུས་གྲོས་ཚོགས་སུ་དེ་ལ་གླེང་སློང་རྣོ་ངར་ལྡན་པ་བྱུང་བ་མ་ཟད། བདེ་སྲུང་བཀའ་བློན་གྱིས་གསལ་བཤད་གནང་བ་ཁ་གསལ་མེད་ལུགས་སོགས་སྤྱི་འཐུས་ཁག་ཅིག་གིས་སྐྱོན་བརྗོད་དང་སྦྲགས། སྤྱི་འཐུས་གང་དེར་རྒྱ་མིའི་གཞུང་ཚབ་ལས་བྱེད་དང་འབྲེལ་བ་ཡོད་མེད་བདེ་སྲུང་གིས་གསལ་པོ་མ་བཟོས་བར་དུ་གྲོས་ཚོགས་ཀྱི་ལས་རིམ་གཞན་ལ་མཉམ་ཞུགས་གནང་རྒྱུ་མིན་པ་སོགས་བཤད་དེ། སྤྱི་འཐུས་མང་དག་ཞིག་གྲོས་ཚོགས་ལས་རིམ་ལ་མ་བཞུགས་པ་དང། ཡང་དེ་མིན་གྱི་སྤྱི་འཐུས་གཞན་མང་དག་ཞིག་བཞུགས་མོལ་ཚོགས་འདུ་ལ་མ་བཞུགས་པ་སོགས་བྱུང་ཡོད་པ་རེད། གཞན་ཡང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་དེ་འགོ་འཛུགས་ཀྱི་སྐབས་དང་བསྟུན། འཛམ་གླིང་ས་ཕྱོགས་ཁག་སྤྱི་དང་ཁྱད་པར་རྒྱ་གར་ནང་གི་གཞིས་ཆགས་ཁག་སོགས་ནས་བོད་མི་ལྔ་བརྒྱ་ཙམ་བཞུགས་སྒར་དུ་འཛོམས་ནས། ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ཆེ་བ་བསྐོ་བཞག་བྱེད་མ་ཐུབ་པར་ལྷག་པ་ནི། སྤྱི་འཐུས་ལྷན་ཚོགས་སུ་ཁྲིམས་ཞིབ་པ་བསྐོ་སྟངས་ཀྱི་བཅའ་ཁྲིམས་བསྐྱར་བཅོས་གནང་མ་ཐུབ་པར་ལྷག་ཡོད་པས། ཅི་མགྱོགས་གང་མགྱོགས་ཀྱིས་སྤྱི་འཐུས་ལྷན་ཚོགས་ཀྱིས་བཅའ་ཁྲིམས་བསྐྱར་བཅོས་ཀྱིས། ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་བསྐོ་རོགས་ཀྱི་འབོད་སྐུལ་ལས་འགུལ་ཞིག་སྤེལ་བཞིན་པ་དེ་ཡང་སྤྱི་ཚེས་ཉེར་བརྒྱད་ཀྱི་ཉི་མ་བཞུགས་སྒར་དུ་མཇུག་བསྡོམས་གནང་ཡོད་ཅིང། དེའི་སྐོར་ཞུ་འབོད་ལས་འགུལ་བཀོད་སྒྲིག་གནང་མཁན་གཞི་རིམ་མི་མང་ཞུ་འབོད་ཚོགས་པ་གི་ཚོགས་གཙོ་བསྟན་དབྱངས་ལགས་ནས། སྐབས་རེར་ཁོང་ཚོའི་ལས་འགུལ་ལ་མི་གྲངས་བདུན་བརྒྱ་མ་ཟིན་ཙམ་རེའང་མཉམ་ཞུགས་གནང་སྟེ། བོད་སྤྱི་ཡི་རྩ་དོན་དང་དམངས་གཙོའི་ཀ་བ་གསུམ་གྱི་གཅིག་ལ་དབང་ཆ་དང་ནུས་པ་མེད་པ་གི་ཐད་སྤྱི་པའི་འགན་འཁུར་ནས་ཕེབས་ཡོད་ནའང། སྟབས་མ་ལེགས་པར་གྲོས་ཚོགས་ཚུགས་མ་ཐུབ་པར་ང་ཚོའི་ལས་འགུལ་ལ་དོན་འབྲས་མ་སོན་པ་རེད་དེ། ལས་འགུལ་འདི་བརྒྱུད་ནས་བོད་མིའི་སྒྲིག་འཛུགས་ལ་དཀའ་ངལ་འཕྲད་པ་ཡིན་ན། རྒྱ་ཆེའི་མང་ཚོགས་ནས་འགན་འཁུར་ཏེ་ཞུ་འབོད་བྱེད་ཐུབ་པ་གསལ་པོར་བསྟན་ཡོད་ཅེས་འགྲེལ་བརྗོད་གནང་གི་འདུག།
ལོ་རྒྱུས་ནང་ལ། མང་ཚོགས་ཀྱི་ཐོག་ནས་འགན་འཁུར་ཡ་དང་མང་ཚོགས་ཀྱི་ཐོག་ནས་བོད་མིའི་སྒྲིག་འཛུགས་དེ་ལ་འཐུས་ཤོར་མ་འགྲོ་ཡ་དང་མང་ཚོགས་ཀྱི་ཐོག་ནས་བོད་མིའི་སྒྲིག་འཛུགས་དེ་ལ་དཀའ་ངལ་འཕྲད་ཀྱི་ཡོད་པ་ཡིན་ན། མང་ཚོགས་ཏན་ཏན་གྱིས་དོན་ཐུབ་པ་དང་ལངས་ཐུབ་པ་དང་ཞུ་འབོད་བྱེད་ཐུབ་པ། དེ་འདྲའི་ཅིག་ཡོང་བ་དེ་ང་རང་གིས་དེ་འདྲའི་བསམ་གྱི་འདུག། ཡང་ལས་འགུལ་མཉམ་ཞུགས་པ་དབང་འདུས་ལགས་ནས་ཀྱང་གནས་སྐབས་ལས་འགུལ་འདི་མཚམས་འཇོག་གནང་གི་ཡོད་ནའང། མ་འོངས་པར་ཁོ་ཚོའི་དགོས་འདུན་ཁག་ལག་ལེན་དུ་མ་བཏབ་ན་མུ་མཐུད་ནས་ལས་འགུལ་འདི་སྤེལ་རྒྱུ་ཡིན་པའི་འགྲེལ་བརྗོད་གནང་གི་འདུག།
ད་མ་འོངས་པ་ལ་དེ་ལག་ལེན་ལ་མ་འཁེལ་ན། ཡང་དོག་མུ་མཐུད་ནས་ང་ཚོ་འདི་ལ་འགྲོ་ཡག་གི་འཆར་གཞི་ཡིན། ལས་དོན་འདི་ལ། ད་ང་ཚོ་དེ་ལ་ཉི་མ་ཚ་བོ། ཆར་པ་ཆེན་པོའི་སྐབས་ལ་སྡུག་རུས་བརྒྱབ་ནས་ང་ཚོའི་རྩ་དོན་བཅས་ལ་བསམས་ནས་ང་ཚོས་དཀའ་ལས་འདི་བརྒྱབ་པ་ཡིན། ཡིན་ནའང་ཁོ་ཚོས་རྐང་བཙུགས་ནས་གྲོས་ཚོགས་མ་འཚོགས་པར་ཁོ་ཚོས་ཀྱི་ཆེད་མངགས་ནས་ཁོ་ཚོས་ཀྱི་ལག་ལེན་འདི་ཁོ་ཚོས་ལག་ལེན་འཁེལ་འདི་འཁེལ་དགོས་པ་རེད། གཞན་ཡང་ལས་འགུལ་བ་བསོད་ནམས་རྒྱལ་པོ་ལགས་ནས་སྤྱི་འཐུས་གང་ཟག་ཁ་ཤས་ཀྱིས་ཁྲིམས་ཀྱི་དབང་བསྒྱུར་མི་བྱེད་པར་གང་ཟག་གི་དབང་བསྒྱུར་བྱས་མཐར་གྱིས། ང་ཚོ་མི་མང་བློ་ཕམ་གྱིས་འདིར་ཡོང་དགོས་ཐུག་པ་དང་གནས་སྐབས་ཀྱི་རིང་ལས་འགུལ་མཚམས་འཇོག་གིས་སྤྱི་ཟླ་གསུམ་པ་གི་བར་ངང་སྒུག་བྱེད་རྒྱུ་ཡིན་མོད་དེ་མ་འགྲིག་ན་ང་ཚོ་མུ་མཐུད་དུ་བཅར་རྩིས་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། གནས་སྐབས་རིང་ལ་མཚམས་འཇོག་རེད་ཨང་སྤྱི་ཟླ་གསུམ་པ་བར་དུ་ངང་སྒུག་བྱེད་ཡ་རེད་སྤྱི་ཟླ་གསུམ་པ་ལ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་གསུམ་པ་ལ་གནས་སྟངས་ག་འདྲས་ཆགས་འདུག་ང་ཚོ་བལྟས་བསྡད་ཀྱི་ཡོད་ད་དུང་ང་ཚོ་མུ་མཐུད་ནས་བཅར་རྩིས་ཡོད་མ་འགྲིག་ན་བཅར་རྩིས་ཡོད་འགྲིག་ན་འགྲིག་པ་རེད་མ་འགྲིག་ན་ང་ཚོ་མུ་མཐུད་ནས་བཅར་རྩིས་ཡོད་ང་རང་རང་མུ་མཐུད་བཅར་རྩིས་རེ་བྱེད་གནང་ཞེས་མི་ཚང་མ་བཅའ་ཡག་གི་གྲལ་རིགས་ཨང་གསལ་འདུག་ཞུ་བ་ཡིན། བོད་མིའི་སྒྲིག་འཛུགས་ཀྱི་ལོ་འཁོར་ལས་བསྡོམས་སྙན་སྒྲོན་དང་ཁྲིམས་སྒྲིག་བསྐྱར་བཅོས་ཀྱི་སྐོར་གྱི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྐབས་བཅུ་བདུན་པ་གི་གྲོས་ཚོགས་ཚོགས་དུས་དྲུག་པ་སྟེ། སྤྱི་ཟླ་དགུ་པ་གི་ཚེས་པ་བཅུ་དགུ་ནས་ཉེར་གཅིག་གི་བར་ལས་ཉིན་ཉི་མ་གསུམ་གི་རིང་མ་གཏོགས་འགྲོ་མ་ཐུབ་པར་ལྷག་ཡོད་པ་རེད། བཞུགས་སྒར་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། གསན་པ་རྣམ་པ་ཚོ་ད་གཞུག་ནས་གསར་འགྱུར་ཁག་ཅིག་ཞུ་རྒྱུ། རྒྱ་ནག་གི་རྒྱལ་སྟོན་དུས་ཆེན་ལ་སླེབས་ལ་ཉེ་བ་དང་བསྟུན་ནས་བོད་ཀྱི་རྒྱལ་ས་ལྷ་སར་དམ་དྲག་ཆེ་རུ་གཏོང་གི་ཡོད་པ་རེད་ལ། ཕྱི་ཟླ་བཅུ་པའི་ཚེས་གཅིག་སྟེ་རྒྱ་ནག་དམར་ཤོག་ཚོགས་པའི་རྒྱལ་སྟོན་དུས་ཆེན་ཟེར་བ་སླེབས་ལ་ཉེ་བ་དང་བསྟུན་རྒྱ་ནག་གཞུང་གིས་བོད་ཀྱི་རྒྱལ་ས་ལྷ་ས་ས་ཁུལ་དུ་རྒྱལ་སྟོན་དུས་ཆེན་ལ་བདེ་འཇགས་གྲ་སྒྲིག་ཆེད་ཡིན་སྐོར་བརྗོད་ནས་མི་མང་འདུ་སྡོད་ཁུལ་དུ་དྲག་ཆས་དམག་མི་དང་ཉེན་རྟོག་པ་འགྲེམས་འཇོག་མི་མང་གི་འགྲོ་འདུག་ལ་ཞིབ་བཤེར་དང་བོད་ལ་མདོ་སྟོད་སྨད་ཀྱི་ས་ཁུལ་ནས་ལྷ་སར་ཡོང་མཁན་བོད་མི་ཚོར་ཡིག་ཆ་དང་ལྷ་སར་ཡོང་རྒྱུའི་ཆོག་མཆན་རིགས་ལ་ནོར་འཁྲུལ་ཅུང་ཙམ་ཡོད་ན་ལྷ་ས་ནས་ཕྱིར་འབུད་གཏོང་བ་དང་ཡང་ན་ཁང་བའི་ནང་བཅུག་སྟེ་ཕྱི་ལ་འབུད་མི་ཆོག་པའི་སྐོར་བོད་ནང་གི་འབྲེལ་ཡོད་བོད་མི་གཉིས་ཀྱིས་འགྲེལ་བརྗོད་གནང་འོག། ཡིག་ནང་ཅི་ཡོད་མི་གོ་གནས་མི་ཆོག་ཟེར་གི་ཨ་ཁུ་ཁྲེན་ཧན་གྱིས་ཇི་ལྟར་གནང་བ་དེ། རྒྱ་ནག་གཞུང་འབྲེལ་ལྷ་ས་འགྲིམ་འགྲུལ་ཉེན་རྟོག་དྲ་རྒྱའི་སྟེང་སྤེལ་བའི་དེ་དང་འབྲེལ་བའི་གནས་ཚུལ་ཞིག་གི་ནང་དུ། རྒྱལ་སྟོན་དུས་ཆེན་ལ་ཞི་འཇགས་ཡོང་ཆེད་དང་མངོན་མིན་རྐྱེན་ངན་རྟོག་ཞིབ་ཆེད་ལྷ་ས་ཁུལ་གྱི་ཉེན་རྟོག་པ་དང་འགྲིམ་འགྲུལ་ཉེན་རྟོག་མཉམ་འབྲེལ་ངང་ཞིབ་བཤེར་བྱེད་འགོ་ཚུགས་ཏེ་འགྲིམ་འགྲུལ་བདེ་འཇགས་དང་ལམ་ཁ་མི་འགོག་གི་ཆེད་དུ་རླངས་འཁོར་ནང་འགལ་རྫས་རིགས་དང་གསང་བའི་དངོས་རིགས་སྐྱེལ་འདྲེན་རིགས་ལ་ཞིབ་བཤེར་བྱ་རྒྱུ་ཡིན་པ་བཀོད་འདུག་བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་རྒྱ་ནག་གཞུང་གིས་དུས་ཆེན་ཁག་ལ་བོད་ནང་དམིགས་བསལ་དམ་དྲག་བྱེད་བཞིན་པ་དེས་རྒྱ་བོད་མི་རིགས་གཉིས་ཀྱི་ལོ་རྒྱུས་ཀྱི་དྲན་པ་སོ་སོ་ཡིན་ཞིང་རྒྱ་ནག་གཞུང་དགའ་འོས་པའི་དུས་ཆེན་ཁག་བོད་མིར་མཚོན་ན་སྐྱོ་དགོས་པའི་ཉིན་མོ་ཡིན་ཞེས་འགྲེལ་བརྗོད་གནང་སོང། ལོ་ལྟར་རྒྱ་ནག་དམར་ཤོག་ཚོགས་པས་ཕྱི་ཟླ་བཅུ་བའི་ཚེས་གཅིག་ཉིན་རྒྱལ་ཚུགས་དུས་ཆེན་ཞེས་བོད་ཀྱི་རྒྱལ་ས་ལྷ་སའི་ཕོ་བྲང་པོ་ཏཱ་ལ་གི་མདུན་ཐང་དུ་གཞུང་འབྲེལ་མཛད་སྒོ་བསྐོངས་ནས་ཉིན་དེ་ནི་རྒྱ་ནག་གི་ལོ་རྒྱུས་ཁྲོད་ལ་གཟི་བརྗིད་ལྡན་པའི་ཉིན་མོ་དེ་ཡིན་ལུགས་དྲིལ་བསྒྲགས་སྣ་ཚོགས་བྱེད་བཞིན་ཡོད་ན་ཡང་ལོ་ལྟར་དུས་ཆེན་དེ་དག་བརྟེན་ནས་བོད་གཙོས་གྲངས་ཉུང་མི་རིགས་ཁག་ནང་དམ་དྲག་དང་དྲག་གནོན་བྱེད་ཤུགས་ཆེ་རུ་ཕྱིན་ཡོད་པ་རེད་ལ་ཡང་ཟླ་བ་ཚེ་རིང་ལགས་ཀྱིས་རྒྱ་ནག་དམར་ཤོག་ཚོགས་པ་ཚུགས་པ་ནས་བོད་ལ་བཙན་འཛུལ་དབང་བསྒྱུར་བྱས་སྟབས་ཉིན་མོ་དེ་བོད་ལ་མཚོན་ན་ལོ་རྒྱུས་ཀྱི་དྲན་པར་སྐྱོ་བ་སྐྱེ་དགོས་པའི་ཉིན་མོ་ཞིག་ཏུ་ངོས་འཛིན་བྱེད་དགོས་པའི་སྐོར་འགྲེལ་བརྗོད་གནང་ཡོད་ཁི་ད་ལོ་རྒྱ་ནག་དམར་ཤོག་ཚོགས་པས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་བཙུགས་ནས་ལོ་བདུན་ཅུ་དོན་བཞི་ལོན་པའི་དུས་ཆེན་མཛད་སྒོ་འཚོགས་འཆར་ཡོད་པ་དང་ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་རྒྱ་ནག་དམར་ཤོག་ཚོགས་པའི་ཆབ་སྲིད་སློབ་སྟོན་པ་ཝང་ཧོ་ཉིན་ཟེར་བས་ད་ལོའི་རྒྱལ་སྟོན་དུས་ཆེན་དང་འབྲེལ་རྒྱལ་ཁབ་གཅིག་གྱུར་གྱི་འདུ་ཤེས་བཟུང་སྟེ་རྒྱ་ནག་ཆེན་པོའི་རྒྱལ་ཞེན་སློབ་གསོ་སྤེལ་དགོས་སྐོར་བརྗོད་ཡོད་པ་དང་བོད་ནང་ལ་མཚོན་ན་ལོ་ལྟར་ཉིན་དེར་བོད་མི་ཚོར་བཙན་ཤེད་ཀྱིས་རྒྱ་ནག་གཞུང་འབྲེལ་ཆབ་སྲིད་སློབ་གསོ་སྤེལ་བ་དང་བོད་མི་ཚོའི་འགྲོ་འདུག་སྤྱོད་གསུམ་ལ་དོགས་ཟོན་དང་དམ་དྲག་བྱེད་བཞིན་པའི་གནས་སྟངས་བྱུང་གི་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བོད་དེ་རྒྱ་ནག་དང་རྒྱ་གར་གྱི་བར་ནས་བར་གནས་བྱས་ཡོད་པ་དང་འབྲེལ་ལམ་ཟམ་པ་ལྟ་བུ་ཆགས་སྲིད་པ་གསར་འགོད་པར་གསུངས་ཡོད་ཁི་དེ་ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་གར་གྱི་ཨེ་ཕི་ཕི News Live ཞེས་པའི་གསར་འགྱུར་ལས་ཁང་གི་བཅར་འདྲི་སྐབས་བོད་ནི་འདས་པའི་ལོ་ངོ་བཅུ་ཕྲག་མང་བོའི་རིང་རྒྱ་གར་དང་རྒྱ་ནག་བར་ནས་བར་གནས་རྒྱལ་ཁབ་ཞིག་ཏུ་གནས་ཡོད་ལ་ད་ཆ་རྒྱ་གར་གཞུང་དང་རྒྱ་ནག་གཞུང་བར་ཟམ་པ་ལྟ་བུའི་ལས་ཀ་བྱེད་ཐུབ་མཁན་ཞིག་ཆགས་ཐུབ་རྒྱུ་ཡིན་པ་གསུངས་ཡོད་པ་རེད། སྐབས་དེར་གསར་འགོད་པས་སྲིད་སྐྱོང་མཆོག་ལ་ཁྱེད་རང་གིས་བོད་ལ་རང་དབང་འདོད་ཀྱི་ཡོད་དམ་ཡང་ན་རྒྱ་ནག་ནང་དུ་བོད་རང་སྐྱོང་གི་གནས་བབ་འདོད་ཀྱི་ཡོད་དམ་ཞེས་པའི་དྲི་བར་རང་དབང་ནི་ཆོས་ཉིད་དང་རང་བཙན་ནི་བྱེ་བྲག་གི་ས་ཁོངས་བདག་དབང་གི་གནས་བབ་ཞིག་ཡིན་ཏེ་སྤྱི་ནོར་གོང་ས་མཆོག་གིས་སྲིད་གཞུང་འཛིན་མཁན་གྱི་གང་ཟག་ལས་ཁྲིམས་ལུགས་ཚུལ་བཞིན་ལག་བསྟར་བྱེད་པོ་གལ་ཆེར་ངོས་འཛིན་གནང་གི་ཡོད་ལ་གལ་ཏེ་བོད་པ་ཞིག་ལ་མཚོན་ན་ཁྲིམས་ལུགས་གལ་ཆེར་འཛིན་མཁན་ཞིག་མིན་ཚེ་དེ་ཡིས་གཞུང་འཛིན་ཡག་པོ་སྐྱོང་ཐུབ་རྒྱུ་མིན་ལ་མང་ཚོགས་ལ་ཕན་ཐོགས་གྲུབ་ཐུབ་རྒྱུ་མིན་པ་དང་གལ་ཏེ་ཁྲིམས་ལུགས་ཚུལ་བཞིན་ལག་བསྟར་བྱེད་མཁན་ཞིག་ཡིན་ཚེ་དེ་ཡིས་ལས་ཀ་གང་ཡང་བྱེད་ཐུབ་ཀྱི་རེད་དེར་བརྟེན་ནས་ང་ཚོས་དབུ་མའི་ལམ་གྱི་སྲིད་བྱུས་ཀྱི་ཐོག་ནས་རང་སྐྱོང་གི་གནས་བབ་རྩོད་པ་ལས་རང་བཙན་རྩོད་ཀྱི་མེད་ཅེས་གསུངས་ཡོད་ཁི་ཡང་གསར་འགོད་པས་གལ་ཏེ་གོང་ས་མཆོག་སྐུ་འཚོ་བཞུགས་མེད་པའི་སྐབས་སུ་རྒྱ་གར་གཞུང་གིས་བོད་ཀྱི་རྩ་དོན་དང་བོད་མི་སྐྱབས་བཅོལ་བ་ཚོར་ད་ལྟ་བཞིན་ལངས་ཕྱོགས་མུ་མཐུད་ནས་གཅིག་མཚུངས་འཛིན་གྱི་རེད་དགོངས་ཀྱི་ཡོད་དམ་ཞེས་བཀའ་འདྲི་ཞུས་པར་སྲིད་སྐྱོང་མཆོག་གིས་གོང་ས་མཆོག་གིས་ད་དུང་དགུང་ལོ་ཉི་ཤུར་བཞུགས་རྒྱུའི་ཞལ་བཞེས་གནང་སྟེ་དགུང་གྲངས་བརྒྱ་ར་བཅུ་གསུམ་ལྷག་ལ་བཞུགས་རྒྱུ་ཡིན་པ་བཀའ་གནང་ཡོད། དེ་ཡིས་གོང་ས་མཆོག་སྐུ་ཚེ་རིང་བོ་བརྟན་རྒྱུ་ཡིན་པ་གསལ་བོ་ཡིན་ཞིང། གལ་ཏེ་མ་འོངས་བ་གོང་ས་མཆོག་སྐུ་ཕྲེང་བཅོ་ལྔ་བ་ཕེབས་པའི་སྐབས་སུ་ཡིན་ན་ཡང་རྒྱ་གར་གཞུང་གིས་ད་ལྟ་བཞིན་གཅིག་མཚུངས་ཀྱི་མཐུན་འགྱུར་གནང་རྒྱུ་ཡིན་པ་ཡིད་ཆེས་ཡོད་ཅེས་གསུངས་ཡོད་ཁི། ད་དུང་གསར་འགོད་པས་ད་ལྟའི་དུས་འདིར་བོད་མིའི་ལས་འགུལ་གྱི་ཐོག་ལ་རྒྱ་གར་གྱི་ཕྱོགས་ཡོངས་ཀྱི་རྣམ་འགྱུར་འཛིན་སྟངས་ལ་ངོས་འཛིན་ཅི་ལྟར་གནང་གི་ཡོད་མེད་དང་རྒྱ་གར་དང་ས་མཚམས་འབྲེལ་བ་བོད་དང་འཁེལ་ཡོད་པར་བརྟེན་ནས་དེང་སྐབས་རྒྱ་གར་དང་རྒྱ་ནག་གི་ས་མཚམས་དཀའ་རྙོག་བྱུང་བཞིན་པ་དེ་ཡིས་བོད་དང་རྒྱ་ནག་གི་དཀའ་རྙོག་ལ་ཤུགས་རྐྱེན་སྐོར་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གི་དབང་བསྒྱུར་འོག་རྒྱ་ནག་ནང་གནད་དོན་དཀའ་རྙོག་ཆེ་རུ་འགྲོ་བཞིན་པའི་སྐོར་བཀའ་འདྲི་བྱས་པ་ཁག་སོགས་སོ་སོར་ལན་བཏབ་ཡོད་པ་རེད་ལ། གསན་མཁན་རྣམ་པ་ཚོ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན། བོད་ཀྱི་རིག་གཞུང་སྲུང་སྐྱོབ་དང་ཤེས་ཡོན་སློབ་གསོའི་ཐད་ལག་རྗེས་ཆེན་པོ་འཇོག་མྱོང་མཁན། ནུབ་བྱང་མི་རིགས་སློབ་གྲྭ་ཆེན་མོའི་སློབ་གཙོ་གཞོན་པ་ཟུར་པ་རྒྱལ་ཚང་སྙིང་བོ་རྒྱལ་ལགས་དགུང་གྲངས་དགུ་བཅུ་གོ་གསུམ་སྟེང་ལན་གྲུ་ནས་སྐུ་གྲོངས་ཡོད་པ་སོགས་ཀྱི་ཐད་ལྕགས་མོ་མཚོས་ཁོང་དང་རྒྱུས་ཡོད་མི་སྣར་བཅར་འདྲི་དང་གནས་ཚུལ་ཕྱོགས་བསྡུས་ཞུས་པར་གསན་རོགས་གནང། རྒྱལ་ཚང་སྙིང་བོ་རྒྱལ་ལགས་སམ་ནམ་རྒྱུན་ཚང་མས་ཨ་ཁུ་སྙིང་བོ་རྒྱལ་ཞེས་འབོད་པའི་བོད་ཀྱི་ཤེས་ཡོན་སློབ་གསོ་བ་ཁོང་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་ལོར་མདོ་སྨད་རྡོ་སྦིས་སུ་སྐུ་འཁྲུངས་ཤིང། དུས་རབས་སྔོན་མའི་ལོ་རབས་དྲུག་ཅུ་བ་ནས་བཟུང་སྔ་ཕྱིར་ཀན་སུའུ་ཞིང་ཆེན་བསང་ཆུ་རྫོང་མི་དམངས་སྲིད་གཞུང་དང་ཀན་སུའུ་ཞིང་ཆེན་མི་རིགས་དོན་གཅོད་ཨུ་ཡོན་ལྷན་ཁང་ཀན་སུའུ་མི་རིགས་དཔེ་སྐྲུན་ཁང་སོགས་སུ་ཕྱག་ལས་གནང་ཞིང།

དེང་སང་ད་རྩིས་རིག་གི་སྡེ་ཚན་ཟིག་ཡོད་པ་དེ་ཚོ་ད་དང་དེ་ནས་དེ་དུས་ནས་ད་ནུབ་བྱང་གི་སློབ་གྲྭ་ཆེན་མོ་གི་ཞིབ་འཇུག་སློབ་མ་ད་སྐབས་གཉིས་པ་ཟེར་དགོས་ཀྱི་རེད། བོད་ཡིག་གི་ཞིབ་འཇུག་སློབ་མ་ད་ངོ་ཆོད་ཉིས་བཅོ་ལྔ་ཡོད་ནི་རེད་དེ་ཚོ་འགོ་འཛུགས་མཁན། རྒྱལ་ཚང་སྙིང་བོ་རྒྱལ་ལགས་ཀྱིས་སྐབས་དེར་ཨ་ལགས་ཚེ་བརྟན་ཞབས་དྲུང་མཆོག་སྐུ་གཤེགས་ན་ཡང་བླ་བྲང་ཨ་ཁུ་བསམ་འགྲུབ་ཚང་དང། མཁས་པའི་དབང་བོ་ཨ་ལགས་དོར་ཞི་ཚང་ཚད་མ་རིག་པའི་མཁས་པ་ཆུ་སྐྱེས་དགེ་འདུན་བསམ་གཏན་སོགས་སྔ་ཕྱིར་གདན་འདྲེན་བྱས་ཏེ་བོད་ཡིག་སྡེ་ཁག་གི་དགེ་རྒན་གྱི་དཔུང་སྟོབས་ཇེ་ཆེར་བཏང་ཡོད་པ་རེད་ཡང་དེའི་ཐད་རྒན་པད་མ་འབུམ་ལགས་ནས་མུ་མཐུད་དུ་གསུང་རྒྱུར། དེ་དུས་དོ་ཕར་དེ་ཨ་ལགས་ཚེ་བརྟན་ཞབས་དྲུང་ཚང་ཞིང་ང་ཕེབས་སོང་ཞིང་ང་ཕེབས་སོང་དེའི་གཞུག་ནས་ཨ་ཁུ་བསམ་འགྲུབ་དེའི་ཚབ་ཨ་ཁུ་བསམ་འགྲུབ་ཚང་བླ་བྲང་གི་ཨ་ཁུ་བསམ་འགྲུབ་རྒྱ་མཚོ་ཟེར་ནོ་དེ་གདན་འདྲེན་བྱས། ཨོ་དེ་མོ་བྱས་ད། གཅིག་བོད་ཡིག་གི་སྡེ་ཚན་དུ་གཅིག་ག་རེ་ཟེར་ཤུགས་ཆེན་པོ་ཡོང་བ་རྒྱ་ཆེན་པོ་ཡོང་བ་ལ་ད་མཛད་རྗེས་ཆེན་པོ་བཞག་ནི་རེད་ཡ་ད་ལོ་སྟོང་བཟི་རེ་ཨ་ཁུ་སྙིང་བོ་རྒྱལ། གོང་ཞུས་བཞིན་རྒྱལ་ཚང་སྙིང་བོ་རྒྱལ་ལགས་ཀྱིས་མགོ་ཁྲིད་ཀྱི་ཐུགས་འགན་བཞེས་པའི་རིང་ནུབ་བྱང་མི་རིགས་སློབ་གྲྭ་ཆེན་མོའི་ནང་བོད་ཡིག་གི་དངོས་གཞིའི་སློབ་མ་དང་ཞིབ་འཇུག་སློབ་མ་སྔར་ལས་མང་བོ་སྐྱེད་སྲིང་གནང་བ་མ་ཟད་གྲངས་རྩིས་དང་དངོས་ལུགས་རྫས་འགྱུར་གསུམ་གྱི་སྡེ་ཁག་ཏུ་བོད་ཡིག་གི་གྲངས་རྩིས་དང་དངོས་ལུགས་སློབ་པའི་འཛིན་གྲྭ་སོ་སོར་བཙུགས་ཏེ། མཚན་སྙན་གྲགས་ཤིན་ཏུ་ཆེ་བའི་བླ་བྲང་ཨ་ཁུ་བསམ་འགྲུབ་རྒྱ་མཚོ་ལགས་གདན་དྲངས་ཏེ་རྩིས་ཁྲིད་པ་དང་མཚོ་སྔོན་དགེ་ཐོན་སློབ་གྲྭ་ཆེན་མོ་ནས་རྩིས་དང་གྲངས་ལུགས་ཆེད་ལས་ཀྱི་མཐར་ཕྱིན་སློབ་མ་གཉིས་དགེ་རྒན་དུ་གདན་དྲངས་ཏེ་གྲངས་རྩིས་དང་དངོས་ལུགས་སློབ་ཁྲིད་གནང་བ་སོགས་ནུབ་བྱང་མི་རིགས་སློབ་གྲྭ་ཆེན་མོ་ནས་བོད་ཡིག་གི་ཡོན་ཏན་པ་མང་བོ་སྐྱེད་སྲིང་གནང་ཐུབ་པ་ནི་ཨ་ཁུ་སྙིང་བོ་རྒྱལ་ལགས་ཀྱི་སྐུ་དྲིན་དང་འབྲེལ་བ་དམ་པོ་ཡོད་པ་བོད་ནང་གི་གངས་ལམ་པའི་འཕྲིན་སྟེགས་ཞེས་པའི་ཐོག་གནས་ཚུལ་སྤེལ་ཡོད་པ་རེད།

བླ་མ་གྲྭ་བ་གང་མང་འཛིན་བཟུང་དང་ནང་ཆེན་གྲྭ་ཤག་ཡོད་ཚད་ཕག་ལུང་མདོ་ལྷུང་བྱས་ཏེ་ལྷ་རྟེན་མཆོད་ཆས་དང་གྱོན་པ་ཅ་ལག་ཚང་མ་གཞུང་བཞེས་བྱས་པའི་སྐོར་སོགས་བྲིས་ཡོད་པ་རེད། ཁོང་ནི་དེ་སྔོན་ནུབ་བྱང་མི་རིགས་སློབ་ཆེན་གྱི་དུས་དེབ་ཀྱི་བོད་ཡིག་རྩོམ་སྒྲིག་པ་དང་ཨ་མདོའི་ཞིབ་འཇུག་དུས་དེབ་ཀྱི་མཚན་འཛིན་ཚོགས་གཙོ་སོགས་ཡིན་འདུག། བཟང་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་སྟག་ལྷ་རྒྱལ་ཡིན་ད་བྱུང་ནས་མུ་མཐུད་ནས་གསན་རྒྱུ་བྱེད་ཅིག་བོད་ཀྱི་གནད་དོན་དང་རྒྱུད་གཅིག་ལམ་གཅིག་ནི་ཐེངས་འདིར་བལ་ཡུལ་གྱི་སྲིད་བློན་རྒྱ་ནག་ལ་འཚམས་གཟིགས་སྐབས་ཀྱི་གྲོས་དོན་གཙོ་བོར་གྱུར་ཡོད་པ་རེད་དེ་ཡང་རྒྱ་ནག་གཞུང་གིས་ས་ཁྲ་གསར་བ་ཞིག་ཕྱི་སྒྲོག་བྱས་པའི་ནང་དུ་རྒྱ་གར་དང་བ་ཡིག་གི་མཐའ་མཚམས་ས་ཁུལ་ཁག་ཅིག་གི་བདག་དབང་རྒྱ་ནག་ལ་ཡོད་ལུགས་འཁོད་ཡོད་པ་དེར་བལ་ཡུལ་ཕྱོགས་ནས་ཀྱང་ངོ་རྒོལ་བྱེད་བཞིན་པའི་སྐབས་དེར་པེ་ཅིན་གཞུང་གིས་བལ་ཡུལ་གྱི་སྲིད་བློན་ཕ་ར་ཆན་དཱ་ཟླ་དགུ་བའི་ཚེས་ཉི་ཤུ་རྩ་གསུམ་ནས་དུས་ཡུན་གཟའ་འཁོར་གཅིག་གི་རིང་རྒྱ་ནག་ཏུ་འཚམས་གཟིགས་ལ་སྣེ་ལེན་བྱས་ཡོད་པ་རེད། གནས་ཚུལ་ཐོན་པ་ཁག་ཏུ་གསལ་བ་ལྟར་ན་བལ་ཡུལ་གྱི་སྲིད་བློན་ཕ་ར་ཆན་དཱ་མཆོག་གིས་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་ལ་རྒྱ་ནག་གི་ས་ཁྲ་གསར་བའི་སྐོར་ནས་གླེང་སློང་བྱས་ཡོད་པ་རེད། ཡིན་ནའང་ཕྱི་ཚེས་ཉི་ཤུ་རྩ་དྲུག་ཉིན་རྒྱལ་ཁབ་གཉིས་ཀྱི་མཉམ་འབྲེལ་གསལ་བསྒྲགས་སྤེལ་བའི་ནང་དུ་ས་ཁྲའི་གནད་དོན་སྐོར་འཁོད་མེད་པས

ཚེས་ཉི་ཤུ་རྩ་བརྒྱད་ཉིན་པེ་ཅིན་ནས་སྤེལ་བའི་གནས་ཚུལ་བཀོད་ཡོད་གི། རྒྱ་ནག་རྒྱལ་སྲུང་ལྷན་ཁང་གི་གཞུང་ལས་ཁང་གི་འགན་འཛིན་ཝུ་ཆན་གྱིས་ཕྱིའི་རྒྱལ་ཁབ་ཁག་གི་གསར་འགོད་པས་རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུའུ་རུལ་སུངས་ལ་རྐྱེན་བྱས་ཏེ་ཞིབ་བཤེར་བྱེད་བཞིན་ཡོད་དམ་ཞེས་པའི་དྲི་བའི་ལན་དུ་ཁྱེད་ཚོས་དྲིས་པའི་གནས་ཚུལ་དེའི་སྐོར་ངས་ཅི་ཡང་ཤེས་ཀྱི་མེད་ཅེས་ལན་བཏབ་ཡོད་པ་རེད། ད་ལོ་ཟླ་གསུམ་པར་ནང་བློན་བསྐོ་འཇོག་སྐབས་རྒྱལ་སྲུང་བློན་ཆེན་དུ་བདམས་པའི་ལི་ཧྲང་ཧྥུའུ་ཟླ་སྔོན་མའི་ཚེས་ཉི་ཤུ་རྩ་དགུ་ཉིན་ནས་ཆ་མེད་རྒྱུས་མེད་དུ་གྱུར་བ་རེད། ད་ལོ་ཟླ་བདུན་པར་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཆིན་ཀང་ཕྱི་འབྲེལ་བློན་ཆེན་གྱི་གོ་ས་ནས་གནས་དབྱུང་བཏང་རྗེས་ལི་ཧྲང་ཧྥུའུ་ནི་བོར་བརླག་ཏུ་སོང་བའི་རྒྱ་ནག་གི་མཐོ་རིམ་དཔོན་རིགས་གཉིས་པ་དེ་ཡིན། ཆིན་ཀང་གནས་དབྱུང་བཏང་བ་དང་ལི་ཧྲང་ཧྥུའུ་བོར་བརླག་ཏུ་སོང་བ་གཉིས་རྒྱ་ནག་གཞུང་གིས་གསལ་བཤད་བྱས་མེད་ལ་ཉུང་མཐར་ཡང་རྒྱ་ནག་གི་ཕྱི་འབྲེལ་དང་རྒྱལ་སྲུང་སྲིད་ཇུས་ལ་འགྱུར་བ་ཐེབས་པའི་རྣམ་པ་ཞིག་མི་འདུག། འགྲེལ་བཤད་ཅི་ཡང་མེད་པར་གློ་བུར་དུ་མི་ག་གེ་མོ་ཞིག་བོར་བརླག་ཏུ་འགྲོ་བའི་གནས་ཚུལ་རྒྱ་ནག་ནང་ནམ་རྒྱུན་བྱུང་གི་ཡོད་མོད། ལས་ཐོག་བློན་ཆེན་གཉིས་གཅིག་རྗེས་གཉིས་མཐུད་ནས་གློ་བུར་དུ་བོར་བརླག་ཏུ་སོང་བ་དེ་རྒྱུན་དུ་མཐོང་རྒྱུ་ཡོད་པ་ཞིག་མིན་ཞེས་གནས་ཚུལ་ནང་བཀོད་ཡོད་གི། རྒྱ་ནག་གི་ས་ཁང་ཚོང་བ་ཆེ་ཤོས་ཧིན་ཏཱ་ཡི་བདག་པོ་ཞུས་ཇཱ་ཡིན་འཛིན་བཟུང་བྱས་པ་དང་ཧོང་ཀོང་མ་རྐང་ཁྲོམ་རའི་ནང་གི་ཧིན་ཏཱ་གི་ཡན་ལག་ལས་ཁུངས་གཉིས་ཀྱི་མ་རྐང་ཚེས་ཉི་ཤུ་རྩ་བརྒྱད་ཉིན་ཉོ་ཚོང་མཚམས་བཞག་ཡོད་པ་རེད། Bloomberg གསར་འགྱུར་གྱིས་བུ་ལོན་ནང་ཟུག་པའི་རྒྱ་ནག་གི་ས་ཁང་ཚོང་བ་ཆེ་ཤོས་ཧིན་ཏཱ་ཡི་བདག་པོ་ཞུས་རྒྱ་ཡིན། རྒྱ་ནག་ཉེན་རྟོག་པའི་ལྟ་རྟོག་འོག་ཡིན་ཚུལ་ཉིན་ཤས་གོང་གནས་ཚུལ་སྤེལ་ཡོད་པ་དང་དེ་བཞིན་དུ་རྒྱ་ནག་གི་སུའུ་ཧོ་གསར་ལས་ཁང་གིས་ཚེས་ཉི་ཤུ་རྩ་བརྒྱད་ཉིན་སྤེལ་བའི་གནས་ཚུལ་ལྟར་ན་ཟླ་དགུ་པའི་ཚེས་ཉི་ཤུ་རྩ་བདུན་ཉིན་རྒྱ་ནག་ཀོང་ཀྲོའུ་གྲོང་ཁྱེར་ཀྲུའུ་ཅང་གྲོང་གསར་ན་ཡོད་པའི་ཞུས་རྒྱ་ཡིན་གྱི་གཞུང་ལས་ཁང་གི་མཐའ་འཁོར་དུ་ས་གནས་ཉེན་རྟོག་པའི་རླངས་འཁོར་ཡོང་ཡོད་པ་དང་དངོས་སུ་མཐོང་མཁན་ཞིག་གིས་བཤད་པ་ལྟར་ན་ཞུས་རྒྱ་ཡིན་ལ་ལག་ལྕགས་བརྒྱབ་ནས་ཁྲིད་ཡོད་པ་རེད། ཧ་ལམ་ཞུས་རྒྱ་ཡིན་འཛིན་བཟུང་བྱས་པའི་གནས་ཚུལ་དང་དུས་མཉམ་དུ་ཨ་རིའི་ཝོལ་སྲང་ལམ་ཉིན་རེའི་ཚགས་པར་གྱིས་གནས་ཚུལ་ཞིག་སྤེལ་ནས་ཞུས་རྒྱ་ཡིན་གྱི་ཧུང་ཏཱ་ཡིས་ཧོང་ཀོང་མ་རྐང་ཁྲོམ་རར་མ་རྐང་བཙུགས་པའི་ཡན་ལག་ལས་ཁུངས་གཉིས་ཀྱི་མ་རྐང་ཉོ་ཚོང་ཚེས་ཉི་ཤུ་རྩ་བརྒྱད་ཉིན་མཚམས་བཞག་ཡོད་པ་བཀོད་ཡོད་གི་ཧིན་ཏཱ་ས་ཁང་ཁེ་ལས་ཁང་ལ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་བུ་ལོན་སྟེར་མ་ཐུབ་པར་ཆོད་གན་དང་འགལ་བའི་གནས་ཚུལ་བྱུང་རྗེས་ད་ལོའི་ལོ་འགོའི་བར་ཧིན་ཏཱ་ལ་བུ་ལོན་དུང་ཕྱུར་ཁྲི་གཉིས་དང་སྟོང་ཚོ་བཞི་བཞི་བརྒྱ་ལྷག་ཡོད་པ་རེད། ཞི་རྒྱ་ཡིན་མ་བཟུང་གོང་ཧིན་དཱ་ཁེ་ལས་ཁང་གི་མཐོ་རིམ་འགོ་ཁྲིད་མི་བཅུ་བདུན་འཛིན་བཟུང་བྱས་ཟིན་པ་རེད། དེ་མིན་གནས་ཚུལ་ནང་ཞི་རྒྱ་ཡིན་གྱིས་ནམ་རྒྱུན་ཁེ་ལས་ཁང་འདི་ནི་ཏང་གི་ཧིན་དཱ་ཡིན་ཞེས་བཤད་སྲོལ་ཡོད་པ་དང་ཧིན་དཱ་ཁེ་ལས་ཁང་ལ་ཏང་གི་རྒྱུན་ལས་ཁང་སུམ་ཅུ་སོ་ལྔ་དང་ཏང་གི་སྤྱི་ཁྱབ་ཡན་ལག་ཁང་བཅོ་བརྒྱད་ཏང་གི་ཡན་ལག་ཚོགས་ཆུང་སྟོང་གཅིག་ར་ཉི་ཤུ་རྩ་གསུམ་ཡོད་པ་དང་དམར་ཤོག་ཚོགས་མི་ཁྲི་གཅིག་ར་བརྒྱད་བརྒྱ་ར་བཞི་བཅུ་ཞེ་གཅིག་ཡོད་པ་རེད་ད་ལྟ་ཏང་གི་ནང་བའི་ཧིན་དཱ་འཇིག་ཉེན་ལ་ཐུག་པ་རེད་ཅེས་གནས་ཚུལ་ནང་བཀོད་འདུག་གི། རྒྱ་ནག་ནང་ཁང་ཚོང་གི་ཁྲོམ་རར་དོ་ཕོག་ཆེན་པོ་ཐེབས་ནས་དེང་སྐབས་རྒྱ་ནག་ནང་ཁང་སྟོང་ས་ཡ་དྲུག་ཅུ་རེ་ལྔ་ནས་བརྒྱད་ཅུའི་བར་ཡོད་པ་གནད་དོན་དབྱེ་ཞིབ་པ་ཚོས་ཚོད་དཔག་བྱས་ཡོད་པ་རེད། གསན་པ་པོ་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། ཐེངས་འདིའི་བོད་རྒྱའི་སྐབས་དོན་གླེང་བ་ཞེས་པའི་ལེ་ཚན་ནང་དུ་རྒྱ་ནག་དམར་ཤོག་གཞུང་གིས་བོད་དང་ཤར་ཏུར་ཀི་སི་ཐན་སོགས་གྲངས་ཉུང་མི་རིགས་ས་ཁུལ་དུ་མི་སེར་སྤེལ་ཡུལ་གྱི་སྲིད་ཇུས་སྤེལ་བ་ནས་བཟུང་གྲངས་ཉུང་མི་རིགས་ཚོའི་ཤེས་ལྡན་མི་སྣ་འབུར་བཅོམ་དང་འཛིན་བཟུང་བཙོན་འཇུག་གི་གནས་ཚུལ་མུ་མཐུད་ནས་བྱུང་བཞིན་ཡོད་ཅེས་གནད་དོན་དབྱེ་ཞིབ་པས་བཤད་ཡོད་པའི་སྐོར་སྟག་ལྷ་རྒྱལ་གྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པ་ཞིག་ལ་གསན་རོགས་གནང།

ཨ་མེ་རི་ཁའི་འགྲོ་བ་མིའི་ཐོབ་ཐང་སྒྲིག་འཛུགས་གྲོས་མོལ་ཐེབས་རྩ་ཁང་གིས་ཟླ་དགུ་བའི་ཚེས་ཉི་ཤུ་རྩ་གཅིག་ཉིན་སྤེལ་བའི་གནས་ཚུལ་ནང། ཡུ་གུར་བའི་ཤེས་ལྡན་མི་སྣ་དང་དམངས་སྲོལ་ཆེད་མཁས་བ་དགེ་རྒན་ཆེན་མོ་ལྕམ་རེ་ཡི་ལི་ཏའོ་ཐི་ལ་རྒྱལ་ཁབ་བདེ་འཇགས་ལ་གནོད་པ་བྱས་ལུགས་ཀྱི་ཉེས་མིང་བཙུགས་ནས་ཚེ་བཙོན་གྱི་ཁྲིམས་ཆད་བཅད་ཡོད་པ་མ་ཟད་ཆབ་སྲིད་ཀྱི་ཐོབ་ཐང་མི་ཚེ་ཧྲིལ་བོར་འཕྲོག་ཡོད་པ་རེད། དེ་སྔ་རྒྱ་ནག་གི་དཔོན་རིགས་ཤིག་གིས་གྲོས་མོལ་ཐེབས་རྩ་ཁང་ལ་ཏའོ་ཐི་བཀག་ཉར་བྱས་ནས་ལོ་གཅིག་གི་རྗེས་ཏེ་ཉིས་སྟོང་བཅོ་བརྒྱད་ལོར་ཟླ་བཅུ་གཉིས་པར་ཤིན་ཅང་ངམ་ཤར་ཏུར་ཀི་སི་ཐན་གྱི་འབྲིང་རིམ་ཁྲིམས་ཁང་ཞིག་གིས་རྒྱལ་ཁབ་ཁ་བྲལ་གྱི་ཉེས་མིང་བཙུགས་ནས་ཁྲིམས་གཅོད་བྱས་པ་དང། ལྕམ་ཏའོ་ཐི་ཡིས་ཉེས་ཆད་ཁས་མ་བླངས་པར་གོང་རིམ་ཁྲིམས་ཁང་ལ་ཞུ་གཏུག་བྱས་ཚུལ་བཤད་ཡོད་པ་རེད། བརྒྱུད་ལམ་གྱི་གནས་ཚུལ་ནང་ཁོང་གི་ཞུ་གཏུག་དེ་བཞིན་ཤར་ཏུར་ཀི་སི་ཐན་གྱི་ཆེས་མཐོའི་ཁྲིམས་ཁང་གིས་དང་ལེན་བྱས་མེད་པ་ཁ་གསལ་བཏོན་འདུག་གི། གནས་ཚུལ་ནང་ལྕམ་ཏའོ་ཐི་ལ་རྒྱལ་ཁབ་ཁ་བྲལ་གྱི་ཉེས་མིང་གཡོགས་པའི་ཁྲིམས་གཅོད་དེ་གསང་བའི་ངང་བྱས་ཡོད་པ་རེད། གནད་དོན་དབྱེ་ཞིབ་པས་གསུངས་པ་ལྟར། བོད་ཀྱི་ཤེས་ལྡན་མི་སྣར་དྲག་གནོན་གྱི་སྲིད་ཇུས་དེ་རྒྱ་ནག་དམར་ཤོག་གཞུང་གིས་བོད་ལ་བཙན་འཛུལ་བྱས་པ་ནས་གཏན་འབེབས་དང་ལག་ལེན་དུ་བསྟར་ཡོད་པ་དང། བོད་དུ་སྤེལ་དང་སྤེལ་བཞིན་པའི་སྲིད་ཇུས་ཐམས་ཅད་ནི་མི་སེར་སྤེལ་བའི་རིང་ལུགས་ཀྱི་སྲིད་ཇུས་ཤ་སྟག་ཡིན་ལ་དེའི་སྟབས་ཀྱིས་རྒྱ་ནག་དམར་ཤོག་གཞུང་དང་བོད་དབར་གྱི་འབྲེལ་བ་ནི་མི་སེར་སྤེལ་མཁན་དང་མི་སེར་སྤེལ་ཡུལ་གྱི་འབྲེལ་བ་ཡིན། ཡང་དེའི་སྟབས་ཀྱིས་རྒྱ་ནག་དམར་ཤོག་གཞུང་གིས་འདས་པའི་མི་ལོ་བདུན་ཅུ་ལྷག་གི་རིང་བོད་ཁུལ་ལ་ཁྲིམས་འགལ་གྱི་དབང་བསྒྱུར་དེ་མི་སེར་སྤེལ་བའི་དབང་བསྒྱུར་ཡིན། འོ་ན་མི་སེར་སྤེལ་བའི་རིང་ལུགས་ཀྱི་ངོ་བོ་དང་རང་བཞིན་དེ་ག་འདྲ་ཞིག་ཡིན་ནམ་ཞེ་ན། སྲིད་དབང་ཞིག་གམ་ཡང་ན་རྒྱལ་ཁབ་ཅིག་གིས་དམག་འཁྲུག་སོགས་གཡོ་ཐབས་ལ་བརྟེན་ནས་གདོད་མའི་མི་རིགས་གཞན་ཞིག་གི་ས་ཆ་བཙན་འཕྲོག་བྱས་པའི་སྲིད་ཇུས་རིགས་ལ་མི་སེར་སྤེལ་བའི་རིང་ལུགས་ཟེར། མི་སེར་སྤེལ་མཁན་གྱིས་ས་གནས་དེའི་དབང་ཆ་བཙན་འཕྲོག་བྱེད་པ་མ་ཟད་ས་ཁུལ་དེའི་གདོད་མའི་མི་རིགས་ཀྱི་རྒྱུ་ནོར་ཡང་བཙན་འཕྲོག་བྱེད་པ་དང། དེ་ནས་རིམ་པས་མི་སེར་སྤེལ་ཡུལ་ལ་ཕན་ལས་གནོད་ཆེ་བའི་ཁྲིམས་དང་མ་ལག་བཙུགས་ནས་མཐའ་མའི་དམིགས་ཡུལ་དེ་མི་རིགས་དེ་རྩ་མེད་དུ་གཏོང་ཐབས་སུ་འབད་རྒྱུ་དེ་རེད། དེ་འདྲ་སོང་ཙང་སུའུ་ལེན་དམར་ཤོག་ཚོགས་པའི་དབུ་ཁྲིད་སི་ཏཱ་ལིན་གྱིས་བཤད་པ་ལྟར་མི་རིགས་ཤིག་རྩ་མེད་དུ་གཏོང་དགོས་ན་ཐོག་མར་མི་རིགས་དེའི་སྐད་དང་ཡི་གེ་མཚོན་པའི་རིག་གཞུང་རྩ་མེད་དུ་གཏོང་དགོས་ཞེས་ལམ་སྟོན་བྱས་ཡོད་པ་བཞིན་སྐད་དང་ཡི་གེ་ནི་རིག་གཞུང་གང་ཞིག་འཛིན་བྱེད་ཀྱི་སྣོད་ཡིན་ལ་སྣོད་དེ་བདག་སྐྱོང་དང་འཕེལ་རྒྱས་སུ་གཏོང་མཁན་ནི་ཤེས་ལྡན་པ་ཡིན། དེའི་ཆ་ནས་བལྟས་ན་ཤེས་ལྡན་མི་སྣ་ནི་མི་རིགས་ཤིག་གི་རྣམ་ཤེས་ལྟ་བུར་གནས་ཡོད་ན་མི་སེར་སྤེལ་མཁན་རྒྱ་ནག་གཞུང་གིས་བོད་མི་ཤེས་ལྡན་མི་སྣ་ཚོར་དམིགས་འབེན་ལ་བཟུང་ནས་འབུར་བཅོམ་དང་འཛིན་བཟུང་བཙོན་འཇུག་སོགས་བྱེད་པ་ནི་ཁོང་ཚོའི་མི་སེར་སྤེལ་བའི་རིང་ལུགས་དང་མཐུན་པའི་ཆེས་བཞུར་ཤུགས་ན་ཤར་རང་ཅག་གི་དཔེར་གྱུར་ཡོད་ཅེས་དང་དེ་བཞིན་དུ་རིག་པ་བས་དེ་སྔ་བོད་ཀྱི་སློབ་གསོའི་མ་ལག་གཙོ་བོ་དེ་བོད་ཀྱི་དགོན་པའི་སློབ་གསོ་མ་ལག་རེད། རྒྱ་ནག་དམར་ཤོག་གཞུང་གིས་བོད་ལ་སྟོད་སྨད་བར་གསུམ་དུ་ཆོས་ལུགས་བཅོས་སྒྱུར་དང་དམངས་གཙོ་བཅོས་སྒྱུར་ས་ཞིང་བཅོས་སྒྱུར་རིག་གནས་གསར་བརྗེ་སོགས་ལས་འགུལ་རབ་དང་རིམ་པ་སྤེལ་ནས་བོད་ས་ཡོངས་སུ་གཏོར་བཅོམ་མ་ཐེབས་པའི་དགོན་པ་གཅིག་ཀྱང་མེད་ལ་ཁུངས་ལྡན་ཡིག་ཆ་དག་ན་བོད་ཀྱི་དགོན་པ་དྲུག་སྟོང་ལྷག་གི་ཤུལ་ན་དགོན་པ་དྲུག་མ་གཏོགས་ལྷག་མེད་ཅེས་བཀོད་ཡོད་པས་མཚོན། བོད་ཀྱི་རིག་གནས་ཀྱི་ལྟེ་གནས་དེ་དག་རྩ་མེད་ལ་གཏོང་བཞིན་པ་དང་དུས་མཉམ་དུ་བོད་ཀྱི་ཤེས་ལྡན་མི་སྣར་དྲག་གནོན་སྲིད་ཇུས་རིགས་ཚ་ཚ་འུར་འུར་གྱིས་སྤེལ་ཡོད་ལ་སྤྱིར་ན་བོད་ཀྱི་ཡོན་ཏན་པའི་སྡེ་བླ་མ་དགེ་བཤེས་དང་གྲྭ་བ་མཁན་པོ་སོགས་འཛིན་བཟུང་བཙོན་འཇུག་བྱས་ཡོད་ལ་སྒོས་སུ་ལོ་རབས་དྲུག་ཅུའི་ནང་ཀུན་གཟིགས་པཎ་ཆེན་བཅུ་པ་ཆེན་མོ་མཆོག་དང་དགེ་བཤེས་ཤེས་རབ་རྒྱ་མཚོ་འབའ་བ་ཕུན་ཚོགས་དབང་རྒྱལ་སོགས་ཀྱིས་མཚོན་པའི་ཤེས་འཇོན་འདབ་གཤོག་གཉིས་ལྡན་གྱི་མི་སྣར་དྲག་གནོན་བྱས་པ་ནི་སྒོ་ཤེས་རབ་རྒྱ་མཚོའི་བར་དུ་བོད་སོགས་གྲངས་ཉུང་མི་རིགས་ཀྱི་ཤེས་ལྡན་མི་སྣར་དྲག་གནོན་གྱི་སྲིད་ཇུས་མུ་མཐུད་ནས་སྤེལ་བཞིན་ཡོད་པར་ངོས་འཛིན་གནང་ཡོད་གི། བོད་ནང་ལ་རྒྱ་ནག་གཞུང་གིས་བོད་མི་ཤེས་ལྡན་མི་སྣར་དྲག་གནོན་གྱི་སྲིད་ཇུས་དེ་སྤེལ་ནས་མི་ལོ་བཅུ་ཕྲག་འགའ་ཞིག་ཡོད་ལ་ཞི་ཅིན་ཕིང་གི་རིང་ནས་དྲག་གནོན་བྱེད་ཤུགས་ཆེ་རུ་སོང་བ་རེད། བོད་མི་ཤེས་ལྡན་པ་མང་བོ་གར་སོང་ཆ་མེད་དུ་གྱུར་བ་དང་ཁག་ཅིག་ལ་ཁྲིམས་ཐག་ལྗི་མོ་བཅད་ཡོད་པ། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཞིབ་འཇུག་པ་སངས་རྒྱས་སྐྱབས་ལགས་ཀྱིས་འགྲེལ་བརྗོད་གནང་སོང། ད་ལྟའི་གནས་སྟངས་དེ་འདྲ་བོད་ལ་ངོ་མ་ནས་ཕྱོགས་འདི་འདྲ་བོ་ཅིག་རེད། སྤྱིར་བཏང་བོད་ཀྱི་ཤེས་ལྡན་མི་སྣ་ལ་དྲག་གནོན་གྱི་ལས་འགུལ་དེ་དག་སྤེལ་ནས་ལོ་ཟླ་བཅུ་ཕྲག་ཞི་ཅིན་ཕིང་གིས་དབང་ཆ་ཟིན་པ་ནས་བཟུང་སྟེ་དེ་ཤུགས་ཆེ་རུ་ཞུགས་སོང་ཡོད་རེད། བྱེད་སྟངས་དག་རང་རེད། དང་པོ་ཨ་ནི་གར་སོང་ཆ་མེད་ཀྱི་བ་གནས་རྒྱ་ནག་གཞུང་གི་གསང་བའི་སྒོ་ནས་གྲོང་ཁྱེར་བཅས་ནས་ལོ་གཉིས་རེ་ཟས་རིགས་རྒྱས་ནས་ད་གཟོད་ཨ་ཁྲིམས་ཐག་བཅད་ཡ་ཡིན་ཟེར་ཡ་ཁ་ཤས་པས་དེ་དག་ལོ་ལྔ་རེ་དྲུག་རེ་བདུན་རེ་བརྒྱད་རེ་བཅུ་རེ་ལ་སོགས་པ་ཨ་ནི་ཁོ་རང་ད་གར་སོང་ཆ་མེད་ཀྱི་ནས་ཤི་བའི་བ་མ་རེད་ད་དཔེར་ན་ང་ཚོ་རང་རྒྱལ་འདིར་ལྷན་དུ་དང་པོ་གང་ནས་བཅད་དེ་ནས་ཆུ་ནས་པས་དེ་དག་ག་བ་སོང་ན་མ་ཤེས་དེ་འདྲ་ག་ངས་ཁྲེལ་དེ་གང་ལ་ང་ཚོ་འགྲོ་བ་མིའི་ཐོབ་ཐང་གི་མཉམ་འབྲེལ་རྒྱལ་ཚོགས་ལ་རྒྱ་ནག་གཞུང་ལ་དྲི་བ་འགོད་ཡ་གི་དེའི་ནང་ལོགས་ལ་ཨ་ནི་ཁོ་རང་གི་མིང་དེ་སྤྲད་ནས། ཨ་ནི་ཡར་སྙན་ཞུ་ཕུལ་ནས་ཨ་ནི་རྒྱ་ནག་གཞུང་ལ་དགེ་འདུན་ལྷུན་གྲུབ་ག་པར་ཡོད་ཟེར་དྲི་བ་དྲིས་དུས་སྒང་ལ་ད་ཁོ་རང་ཚོ་གི་ཁྲིམས་ཐག་བཅད་པ་ཡིན་ཟེར་ད་ལོ་བཞི་གི་ཁྲིམས་ཐག་བཅད་ཡོད་ཟེར་ཡ་དེ་འདྲ་རེད། དེ་ནང་བཞིན་ཚ་བ་ཟླ་སྨྱུག་ལྟ་བུ་མཚོན་ན་ར་གར་སོང་ཆ་མེད་བྱས་ནས་ད་ལོ་མང་པོ་རེད་དེ་འདྲ་གནས་སྟངས་མང་པོ་ཅིག་ཆགས་བསྡད་ཡོད་རེད། རྒྱ་ནག་གི་བོད་ཐད་ཀྱི་སྲིད་ཇུས་ལ་ཞིབ་འཇུག་བྱེད་མཁན་ཉམས་ཞིབ་པས་གསུངས་པ་བཞིན་རྒྱ་ནག་གཞུང་གིས་བོད་དང་ཤར་ཏུར་ཀི་སི་ཐན་གྱི་ཤེས་ལྡན་མི་སྣར་དྲག་གནོན་བྱེད་རྒྱུར་དམིགས་བསལ་གྱི་ཉེས་མིང་ཞིག་མི་དགོས་པར་གལ་ཏེ་བོད་མི་རིགས་ཀྱི་ལས་དབང་ལ་བསམ་བློ་གཏོང་མཁན་ཞིག་དང་བོད་མི་རིགས་ཀྱི་མ་འོངས་བར་འགན་འཁུར་མཁན་ཞིག་ཡིན་དུས་དེ་རྒྱ་ནག་དམར་ཤོག་གཞུང་གི་མི་མངོན་པའི་སྲིད་ཇུས་དེ་མི་སེར་སྤེལ་ཡུལ་རིང་ལུགས་ཀྱི་སྲིད་ཇུས་དང་འགལ་ཟླ་ཆགས་ཟིན་པ་རེད། དེ་འདྲ་ཡིན་དུས་ཐབས་བརྒྱ་ཇུས་སྟོང་གིས་ནག་ཉེས་ཤིག་གསར་གཏོད་བྱས་ཏེ་མ་ཉེས་ཁག་གཡོག་བྱེད་ངེས་ཡིན། རྩ་བའི་ཆ་ནས་གསར་བརྗེ་ངོ་ལོག་པའི་ཉེས་མིང་རྒྱལ་ཁབ་ཀྱི་སྲིད་དབང་གི་མགོ་རྟིང་སློག་པའི་ཉེས་མིང། མི་རིགས་མཐུན་སྒྲིལ་ལ་གཏོར་བརླག་བྱས་པའི་ཉེས་མིང། རྒྱལ་ཁབ་བདེ་འཇགས་ལ་གཏོར་བརླག་བཏང་བའི་ཉེས་མིང་སོགས་ནི། བྱེ་བྲག་གི་ངེས་བརྟན་མེད་པའི་ཉེས་མིང་རིགས་ཤིག་ཡིན་པས་མི་སུ་ཡིན་ཡང་གཡོག་ཆོག་ཆོག་འདྲ་བོ་ཞིག་ཡོད་པ་རེད། དཔེར་ན་གོང་བཤད་ཉེས་མིང་དེ་དག་ནི་ཁུག་མ་ལྟ་བུ་ཞིག་རེད། ཁུག་མ་དེའི་ནང་རྡོ་བླུགས་ན་ཆོག་ལ་ས་བླུགས་ནའང་ཆོག་དེ་བཞིན་དུ་དཀར་པོ་བླུགས་ན་ཆོག་ལ་ནག་པོའང་བླུགས་ན་ཆོག་ཉེ་ལམ་གྱི་དཔེ་མཚོན་གསལ་བོ་ཞིག་ནི་སྒོ་ཤེས་རབ་རྒྱ་མཚོ་ལགས་སུ་མི་ལོ་བཅུ་ཡི་བཙོན་འཇུག་གི་ཁྲིམས་ཆད་བཅད་པ་དེ་རེད། རྒྱ་ནག་གཞུང་གིས་བོད་ཀྱི་རྩོམ་པ་པོ་གྲགས་ཅན་དང་ནང་བསྟན་ཤེས་ཡོན་པ་སྒོ་ཤེས་རབ་རྒྱ་མཚོ་ལགས་ཉིས་སྟོང་ཉི་ཤུ་ལོའི་ཟླ་བཅུ་བའི་ཚེས་ཉི་ཤུ་རྩ་དྲུག་ཉིན་རྒྱ་ནག་ཁྲིན་ཏུའུ་གྲོང་ཁྱེར་ནས་ལྷ་སའི་རྒྱ་ནག་གི་གསང་བའི་མི་སྣ་དང་རྒྱ་ནག་གི་ཉེན་རྟོག་པས་འཛིན་བཟུང་བྱས་རྗེས་ལོ་གཅིག་གི་རིང་མི་གསོན་པོ་དེ་རླངས་པ་བཞིན་འཇིག་རྟེན་མི་ཡུལ་ནས་གར་སོང་ཆ་མེད་དུ་གྱུར་བ་རེད། ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཟླ་བརྒྱད་པར་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་སྒོ་ཤེས་རབ་རྒྱ་མཚོའི་གནས་སྟངས་འཚམས་འདྲི་བྱས་པའི་ལན་དུ་རྒྱ་ནག་གིས་སྒོ་ཤེས་རབ་རྒྱ་མཚོ་སྤྱི་ཚོགས་ཟིང་སློང་དང་ངན་སྐུལ་གྱི་ཉེས་མིང་འོག་འཛིན་བཟུང་བྱས་ལུགས་འགྲེལ་བརྗོད་བྱས་ཀྱང་སྤྱི་ཚོགས་ཟིང་སློང་དང་ངན་སྐུལ་ཅི་ཞིག་བྱས་པ་ཞིབ་ཕྲའི་གསལ་བཤད་ཅི་ཡང་བྱས་མེད། དེ་ནས་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཟླ་བཅུ་བར་ལྷ་སའི་རྒྱ་ནག་གི་འབྲིང་རིམ་ཁྲིམས་ཁང་ཞིག་གིས་གསང་བའི་སྒོ་ནས་སྒོ་ཤེས་རབ་རྒྱ་མཚོ་ལགས་སུ་མི་ལོ་བཅུའི་དུས་བཀག་བཙོན་འཇུག་གི་ཁྲིམས་ཐག་བཅད་ཡོད་པ་རེད། བོད་མི་ཚོས་སྒོ་ཤེས་རབ་རྒྱ་མཚོ་ལགས་ཀྱིས་བོད་ཀྱི་ཤེས་ཡོན་སློབ་གསོ་དང་ནང་བསྟན་ཆོས་ལུགས་བོད་ཀྱི་རིག་གནས་དང་འབྲེལ་བའི་ཕྱག་ལས་རྒྱ་ཆེན་གནང་བའི་རྐྱེན་གྱིས་ཁོང་འཛིན་བཟུང་དང་བཙོན་འཇུག་བྱས་པར་ཡིད་ཆེས་བྱས་ཡོད་པ་རེད། བོད་ཀྱི་ཤེས་ལྡན་མི་སྣ་འཛིན་བཟུང་བྱས་པར་རྒྱུ་མཚན་དང་ཉེས་པ་སོགས་མི་དགོས་པར་ཞི་ཅིན་ཕིང་གིས་ཚང་མ་རྒྱ་ནག་ཅན་དུ་བསྒྱུར་རྒྱུའི་སྲིད་ཇུས་འོག་སྤྱིར་ན་བོད་མི་རིགས་དང་ཡང་སྒོས་སུ་ཤེས་ལྡན་མི་སྣ་དམིགས་འབེན་དུ་གྱུར་བ་རེད་ཅེས་སངས་རྒྱས་སྐྱབས་ལགས་ཀྱིས་གསུངས་རྒྱུར། ད་རྒྱ་ནག་གཞུང་གི་ཤེས་ལྡན་མི་སྣ་འཛིན་བཟུང་བྱས་ཡག་ལ་རྒྱུ་མཚན་ཞིག་ཡོད་བ་མ་རེད་འཛིན་བཟུང་བྱས་ཁྲིམས་ཐག་བཅད་ཨང་དེ་ནས་ཉེས་བ་ག་རེ་ཡིན་ན་བསྒྲག་གི་ཡོད་བ་རེད་དེ་ཡིན་དུས་སྒང་ལ་ཞི་ཅིན་ཕིང་གི་རྒྱ་ནག་ཅན་དུ་འགྱུར་བ་དང་ཨ་ནི་ཀྲུང་ཧྭ་མི་རིགས་འདུ་ཤེས་ཟེར་ཡ་འདི་གི་བསམ་བློའི་འོག་ནས་ཨ་ནི་ཤེས་ལྡན་མི་སྣ་རྩ་མེད་མ་བཟོས་པ་ཡིན་ན་ཤེས་ལྡན་མི་སྣ་གི་བོད་གི་འདུ་ཤེས་དང་བོད་གི་རིག་གཞུང་བོད་གི་བསམ་བློ་བོད་གི་ལ་རྒྱ་ལ་སོགས་པ་ཨ་ནི་མགོ་ཁྲིད་བྱེད་མཁན་གྱི་རིགས་ཆགས་བསྡད་ཡོད་རེད་དེ་ཡིན་དུས་སྒང་ལ་ད། དང་པོ་ཤེས་ལྡན་མི་སྣ་དེ་ཚོ་རྩ་མེད་བཟོས། དེ་འདྲ་བྱས་ནས་ནི་བོད་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་ཡ་དང་བོད་པ་རྒྱ་བསྒྱུར་བྱེད་ཡ། དེ་ལ་ལམ་ཁ་བཟོ་གི་ཡོད་ཡ་དེ་དག་གསལ་བོ་འདྲ་བོ་ཞིག་རེད། དེ་འདི་གང་ལ། ཅིག་འདས་པའི་ལོ་ཁ་ཤས་ནང་དེ་འདྲ་མང་པོ་ཞིག་བྱུང་བ་རེད་དཔེར་ན་ད་གསེར་རྟ་གི་ཕྱོགས་ནས་ཡིན་ན་ཡང་ཤེས་ལྡན་མི་སྣ་འཛིན་ཐེངས་གཅིག་ལ་ནི་དྲུག་དེ་འདྲ་འཇུས་ནས་ཁྲིམས་ཐག་བཅད། ཁྲིམས་ཐག་ད་དཔེར་ན་ལོ་མང་པོ་རེད་ཁ་ཡར་ལོ་བཅུ་བཞི་བྱེད་ཡ་དང། ལྔ་རེ་དྲུག་རེ་བདུན་རེ་དེ་འདྲ་ཁྲིམས་ཐག་བཅད་ཡོད་རེད་ད་ཉེས་བ་ག་རེ་རེད་ཟེར་ན་ཉེས་བ་ཞི་དྲག་བྱེད་རྒྱུ་གི་ཉེས་བ་དེ་ཚོ་ད་དེ་གང་ལ་འཛིན་བཟུང་བྱེད་ཡ་ཁོ་རང་ཁྲིམས་འགལ་ཡིན་པ་ཁྲིམས་ཐག་བཅད་ཡ་ཁྲིམས་འགལ་ཡིན་པ་དེ་གསལ་བོ་འདྲ་བོ་རེད་སྤྱིར་བཏང་གི་འབངས་བྱེད་ཡ་ཅིག་ཤེས་ལྡན་མི་སྣ་སྒང་ལ་ཉེས་བ་འཛུགས་ཡ་དེ་ཚོ་ང་ཚོ་འགྲོ་བ་མིའི་ཐོབ་ཐང་ངོས་ནས་ལྟ་ཡོང་དེ་གང་ལ་ཨ་ནེ་སྨྲ་བརྗོད་རང་དབང་ལོངས་སུ་སྤྱོད་པ་ཙམ་རེད་དེ་མ་གཏོགས་དེ་རྒྱ་ནག་གི་རྩ་ཁྲིམས་དང་རྒྱ་ནག་གི་བཅའ་ཁྲིམས་དང་ཉེས་ཁྲིམས་གང་ཡང་འགལ་མེད་པ་གི་ནི་དེ་འདྲ་གི་གནས་སྟངས་ཆགས་བསྡད་ཡོད་རེད་དེ་འདྲའི་གང་ལ་མང་ཆེ་བ་ཅིག་ནི་དེ་འདྲ་བྱས་ནས་བོད་ལ་དེ་འདྲ་གི་གནས་སྟངས་དེ་ཛ་དྲག་ཏུ་འགྲོ་གི་ཡོད་བ་དང་མུ་མཐུད་དུ་དེ་འདྲ་གི་གནས་སྟངས་བྱུང་བསྡད་ཡོད་དེ་འདྲ་ཅིག་རེད་ལ། ད་ལོ་དགུང་ལོ་བཞི་བཅུ་ཞེ་བརྒྱད་ཡིན་པའི་སྒོ་ཤེས་རབ་རྒྱ་མཚོ་ལགས་དེ་རྔ་བ་ཀིརྟི་དགོན་པའི་དགེ་འདུན་པ་དང་བོད་ནང་གི་རྩོམ་པ་པོ་གྲགས་ཅན་ཞིག་ཡིན་པ་དང་ཁོང་གིས་ད་བར་དུ་རྒྱུན་ཤེས་དང་ལམ་བླང་དོར་ལྟ་ཚུལ་རང་ལམ་རང་འཚོལ་ང་ཚོ་སད་རན་གཞལ་ཚུལ་དང་ལྟ་ཚུལ་སྐྱེས་ཆེན་གྱི་བཞུད་ལམ་སོགས་རྩོམ་དེབ་མང་བོ་ཟིག་བརྩམས་ཡོད་པ་རེད་ལ། དེ་བཞིན་དུ་ལྕམ་མོ་དཱ་ཝུ་ཐི་ནི་ད་ལྟ་དགུང་ལོ་བཞི་བཅུ་ཞེ་བདུན་ཡིན་ཞིང་ཉིས་སྟོང་བཅུ་བདུན་ལོར་ཟླ་བ་བཅུ་གཉིས་པར་འཛིན་བཟུང་བྱས་སྐབས་ཁོང་མོ་ནི་ཤར་ཏུར་ཀི་སི་ཐན་སློབ་ཆེན་གྱི་མི་རིགས་སློབ་གླིང་གི་དགེ་རྒན་ཆེན་མོ་ཡིན། ཁོང་མོས་སློབ་ཆེན་དེའི་ནང་གྲངས་ཉུང་མི་རིགས་ཀྱི་ཞིབ་འཇུག་ལྟེ་གནས་ཁང་ཞིག་གསར་འཛུགས་གནང་བ་མ་ཟད། ཤར་ཏུར་ཀི་སི་ཐན་ག་ས་གང་ལ་སོང་ནས་དངོས་སུ་རྟོག་ཞིབ་བྱས་ཡོད་ལ་མི་རིགས་ལོ་རྒྱུས་ཁྱབ་ཁོངས་ཀྱི་ཆེད་མཁས་པ་ཞིག་ཡིན། དཱ་ཝུ་ཐི་ནི་རྒྱ་ནག་དམར་ཤོག་ཚོགས་མི་ཡིན་ཞིང་དེ་སྔ་རྒྱ་ནག་གི་རིག་གནས་ལྷན་ཁང་གི་བྱ་དགའ་དང་རྣམ་གྲངས་མ་དངུལ་རག་ཡོད་པ་རེད། བསྡོམས་རྩིས་ཤིག་ལ་གཞིགས་ན་ཉིས་སྟོང་བཅུ་དྲུག་ལོ་ནས་རྒྱ་ནག་དམར་ཤོག་གཞུང་གིས་ཡུ་གུར་བའི་ཤེས་ལྡན་མི་སྣ་སུམ་བརྒྱ་ལྷག་འཛིན་བཟུང་བཙོན་འཇུག་བཀག་ཉར་སོགས་བྱས་ཡོད་པ་རེད། གསན་པ་རྣམ་པ་ཚོ་ཐེངས་འདིའི་བོད་ཀྱི་སྐབས་དོན་གླེང་བ་ཞེས་པའི་ཆེད་སྒྲིག་ལེ་ཚན་འདི་ད་འདི་ནས་མཚམས་འཇོག་རྒྱུ་ཡིན། རྣམ་པ་ཚོས་གསན་པར་བཀའ་དྲིན་ཆེ། ང་ཚོ་བདུན་ཕྲག་རྗེས་མའི་རེས་གཟའ་པ་སངས་ཉིན་སླར་ཡང་མཇལ་ཡོང། ང་སྟག་ལྷ་རྒྱལ་ཡིན། གསན་མཁན་རྣམ་པ་ཚོ་ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཊོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨམ་སྐད་ལས་རིམ་རྒྱང་སྲིང་བྱས་ཚར་བ་ཡིན་དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་དཔལ་ལྡན་རྒྱལ་ལགས་དང་ལས་རིམ་འདི་གོ་སྒྲིག་དང་རྒྱང་སྲིང་བྱེད་མཁན་ཕྲན་སྟག་ལྷ་རྒྱལ་ཡིན་རྣམ་པ་ཚོས་ང་ཚོའི་རླུང་འཕྲིན་ལ་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས།